དེ་ཡིན་ཙང་ནི་ང་རང་ཚོ་ངན་སོང་དུ་མ་འགྲོ་གོང་ནས་ངན་སོང་དུ་མ་འགྲོ་གོང་ནས་ལས་ཀྱི་མི་དགེ་བའི་ལས་ཚེ་ཚང་མ་ཐམས་ཅད་གཉེན་པོ་སྟོབས་བཞིའི་སྒོ་ནས་གཙང་མ་བྱས་བཤགས་བྱས་ནས་གཙང་མ་གཙང་རྒྱ་བྱས་ཀྱི་འདག་ཐུབ་པ་ཡིན་ན་གཤིན་རྗེ་འཆི་བདག་རྒྱལ་པོ་ཀྱི་སྐྱེས་གདོང་ཁ་ཡོང་པ་ཡིན་ནའང་འཇིགས་དགོས་གལ་མེད་པ་རེད་འཇིགས་དགོས་གལ་མེད་པ་རེད། ཁོ་ངན་སོང་སོང་ནས་སྡུག་བསྔལ་དེ་ངན་སོང་བ་ཁོ་རང་མྱོང་གི་རེད་མ་གཏོགས་རང་ཐོག་ལ་ནི་མྱོང་མི་དགོས་པའི་གདེང་ཞིག་ཐོབ་ཐོབ་པ་ཡིན་ན། བཟོད་ཐོབ་ངན་སོང་ཡོད་མེད་གསུངས་ཙང་དེ་འདྲ་སྦྱོར་ལམ་བཟོད་པ་ཙམ་ཞིག་ཐོབ་པ་ཡིན་ན་དེ་ནི་ངན་སོང་གི་སྡུག་བསྔལ་ལ་འཇིགས་དགོས་གལ་མེད་པ་རེད། ཁོ། ག་ཟི་ཤི་ག་ཟི་འཆི་བ་ལན་དེ་ཡིན་ན་ངན་སོང་ན་ནི་འགྲོ་མི་དགོས་སོང་ས་ཙམ་གྱིས་ནི་ནི་བློ་བདེ་བདེ་བྱས་བསྡད་ཆོག་གི་རེད་བ། ཡང་ན་སྦྱོར་ལམ་བཟོད་པ་མ་ཐོབ་ཤེས་མེད་དེ་འདྲ་ཡིན་ནི་ངན་སོང་གི་སྡུག་བསྔལ་ལ་མ་འཇིགས་ལ་ཐབས་བཅོས་ནི་མེད་པ་རེད་ཁོ་ངན་སོང་དུ་འགྲོ་ཡ་གྱི་ལས་དེ་ནི་ཡོད་རེད་ངན་སོང་ནི་འགྲོ་གི་མེད་ཟེར་ཡ་དབང་ཆ་ནི་ཡོད་མ་རེད།

སངས་རྒྱས་ཀྱིས་མ་སྐྱོབ་ཟེར་དེ་མི་སྲིད་པ་རིམ་གྱིས་ངེས་པར་དུ་སྐྱེ་དགོས་རེད། སྐྱོབ་པ་དེ་དམ་པའི་ཆོས་ཐུག་གོ། དེ་ཡིན་ཙང་ངན་སོང་གི་སྡུག་བསྔལ་ལ་འཇིགས་ཤིང་སྐྲག་དཀོན་མཆོག་གསུམ་པོ་དེ་ལ་དེ་ལས་སྐྱོབ་པའི་ནུས་པ་ཡོད་པ་ཡིད་ཆེས་ཀྱི་དད་པ་གཉིས་པོ་དེ་དེ་ཉིད་གཉིས་པོ་དེ་ལྡོག་ཏུ་མེད་པ་ཅིག་དང་བརྟན་པོ་ཅིག་བརྟན་པོ་ཅིག་སྐྱེས་བྱས་ནས་དཀོན་མཆོག་གསུམ་པོ་དེ་ལ་སྐྱབས་འགྲོ་བྱེད་པ་ཡིན་ན། ངེས་པར་དུ་སྐྱོབ་ཐུབ་པ་དེ་རང་འཇིགས་པ་ཐམས་ཅད་ལས་གྲོལ་ཚར་བ་རེད། གཞན་འཇིགས་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་པ་ཡང་རེད།

དཀར་ནག་ལས་འབྲས་གཉིས་པོ་དེ་རེད། ལས་ངེས་པ་དང་ལས་འཕེལ་ཆེ་བ་དང་ལས་མ་བྱས་པ་དང་མི་འཕྲད་པ་དང་ལས་བྱས་པ་ཆུད་མི་ཟ་བ་བཅས། དེའི་རྒྱུ་མཚན་བཞི་པོ་དེ་བསམ་བློ་གཏོང་བྱས་ནས། ནག་པོ་མི་དགེ་བའི་ལས་དེ་སྤང་དགོས་པ་དང་དཀར་པོ་དགེ་བའི་ལས་དེ་བསག་དགོས་པ། དེ་ཡང་ནག་པོ་མི་དགེ་བའི་ལས་དེ་ཆུང་རི་ནས་མཐོང་ཆུང་མི་བྱེད་པ་བྱས་ནས་སྤང་གང་ཐུབ་བྱས་ནས་སྤངས་པ། དཀར་པོ་དེ་དགེ་བའི་ལས་ཡིན་ནའང་ཆུང་རི་ནས་མཐོང་ཆུང་མི་བྱེད་པ་བྱས་ནས་བསག་གང་ཐུབ་བྱས་བསགས་པ།

དཔེར་ན་དེ་བཞིན་གཤེགས་པའི་བཅས་པ་ཕྲ་མོ་ཅིག་བཅས་པ་ཕྲ་མོ་ཅིག་ཁྱད་དུ་གསོད་ནས་ཀླུ་ཨེ་ལའི་འདབ་རིགས་ནང་སྐྱེས་པ་དེ་དེས་བསམ་བློ་གཏོང་བྱས་ན་བཅས་པ་ཕྲ་མོ་ཅིག་ཁྱད་དུ་གསོད་ཡོད་རེད་མ་གཏོགས་བཅས་པ་ཆེན་པོ་དེ་འདྲ་ཁྱད་དུ་གསོད་ཡོད་མ་རེད། ཤིང་གི་ཡལ་ག་ཅིག་བཅག་ཡག་དོན་དག་གིས་ནི་དེ་ལྟ་བུ་སེང་གེ། དུད་འགྲོའི་གི་ལུས་དེ་ལུས་འགྱིངས་པ་དེ་འདྲ་ཅིག་ནང་སྐྱེ་དགོས་ཤར་བ་རེད་བ། དེ་འདྲ་བྱས་ན་ཤ་ལོ། དེ་ག་རེ་རེད་ཟེར་ན་སྐྱེས་པ་ཕྲ་མོ་ཅིག་རེད་ཟེར་ནས་མཐོང་ཆུང་མི་བྱེད་པ་སྐྱོན་ཅན་དུ་སོང་བ་མ་གཞི་བྱས་ན་ས་ལ་རི་མོ་བྲི་བ་དེའི་ཚེ་ན་ཡང་དཀོན་མཆོག་གི་བཅས་པ་སངས་རྒྱས་ཀྱི་བཅས་པ་དེ་ཡར་དྲན་བྱས་ནས་དེ་ནི་དེའི་མོད་ལ་འདོར་རོ་གསུངས་པ་རེད་བ། སངས་རྒྱས་ཀྱི་བཅས་པ་དེ་ཡར་དྲན་བྱས་ནས་ངས་ས་ལ་རི་མོ་བྲི་བ་དེ་སངས་རྒྱས་ཀྱི་གནོད་ཡོད་མ་རེད་བསམ་ས་འདྲ་མི་བྱེད།

གནོད་པ་འགྲོ་གི་ས་མཐོང་མ་ནི་བཅས་པའི་ཁ་ན་མ་ཐོ་བ་དེ་ཚོ་དགུ་ནི་བྷ་ཀ། ཐ་ཀ་ནི་བྲིའོ། ས་ཆུང་ངུའི་ཆ་ནས་མཐོང་ཆུང་མི་བྱེད་པ་བྱས་ནས་དགག་གང་ཐུབ་བྱས་བཀག། དགེ་བའི་ལས་ཡིན་ན་བསག་གང་ཐུབ་བྱས་བསགས་པ་ཡིན་ན་ནི། འཇིག་རྟེན་པའི་ཡང་དག་པའི་ལྟ་བ་སེམས་ཀྱི་རང་རྒྱུད་ལ་སྐྱེས་པ་ཡིན་ན་དེ་ནི་བཟང་སྟེ། འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་མ་རྙེད་བར་དུ། འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་མ་ཉམས་ཀྱི་བར་དུ། ངན་སོང་གསུམ་དུ་སྐྱེ་མི་སྲིད་པ་ཡིད་གསུམ་ལོང་བ་ངན་སོང་གསུམ་དུ་སྐྱེ་མི་སྲིད་པ། སྤྱིར་ཡང་དག་པའི་ལྟ་བ་དེ་ལ་སྒྲས་བརྗོད་རིགས་ཀྱི་སྒོ་ནས་བྱེད་ཀྱི་ཡིན་ན་འཇིག་རྟེན་པའི་ཡང་དག་པའི་ལྟ་བ་དང། འཇིག་རྟེན་ལས་འདས་པའི་ཡང་དག་པའི་ལྟ་བ་གཉིས་ཡོད་རེད་པ། འཇིག་རྟེན་པའི་ཡང་དག་པའི་ལྟ་བ་ཟེར་ཡིན་དེ། སྡིག་པ་མི་དགེ་བའི་དེ་ལ་དཔེར་ན་དོགས་ཟོན་བྱས་ཀྱི་ནས། སྤང་གང་ཐུབ་ཅིག་སྤངས་པ་དང། དགེ་བའི་ལས་ལ་དཔེར་ན། འབད་རྩོལ་ཆེན་པོའི་སྒོ་ནས་བསགས་གང་ཐུབ་ཅིག་བསགས་ཀྱི། འོ་དེ། ཡིད་ཆེས་ཀྱི་དད་པ་བསྐྱེད་ཅིང་འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་རང་རྒྱུད་ལ་སྐྱེ་ཡོང་བ། འོ་དེ་ལྟ་བུ་སྐྱེས་པས་དེ་ངན་སོང་གི་སྒོ་བཀག་ཐུབ་གོ། འཇིག་རྟེན་ལས་འདས་པའི་ཡང་དག་པའི་ལྟ་བ་དེ་ནི་འཁོར་བ་གྱི་སྒོ་བཀག་ཐུབ་གོ། ཁོ་གཉིས་གཉིས་ལ་ཡང་དག་པའི་ལྟ་བ་ཟེར་དགོས་པའི་རྒྱུ་མཚན་དེ་ཡང་གཅིག་གིས་ངན་སོང་གི་སྡུག་བསྔལ་གྱི་སྒོ་བཀག་ཐུབ་གོ། གཅིག་གིས་འཁོར་བའི་སྡུག་བསྔལ་དེ་བཀག་ཐུབ་གོ། དེ་འདྲ་ཡིན་ས། བ། ནས་འཁོར་བ་སྡུག་བསྔལ། མཐའ་དག་སྤངས་པའི་ཐར་པའི་གོ་འཕང་ཞིག་མ་ཐོབ་ན། ནས། སླར་ཡང་འདི་ནས་ཡང། ངན་སོང་གི་སྡུག་བསྔལ་ལ་ཡང་ཡིད་བརྟན་མེད་པ། ངན་སོང་ནང་མར་ལྷུང་ཡས་ཀྱི་ཉེན་ཁ་དེ་འདྲ་ཡོད་པ་ཡིན་ཙང་དེ་ནས་ཐར་པའི། གོ་འཕང་ཞིག་དོན་དུ་གཉེར་དགོས་དེ་ཡང་དེ་ནས། ཐར་པའི་གོ་འཕང་དེ་ཐོབ་བྱེད་ཀྱི་གེགས་ཀྱི་གཙོ་བོ་དེ་བདག་འཛིན་མ་རིག་པ་ཡིན་ཟེར་ས་ད་བདག་འཛིན་མ་རིག་པ་གཅོད་བྱེད་ཀྱི་ལམ་བསླབ་པ་གསུམ་གྱི་ངོས་ནས་ནང་གི་ནས་ཤེས་རབ་ཀྱི་བསླབ་པ་དེ་གིས་བདག་འཛིན་མ་རིག་པ་རྩ་བ་ནས་གཅོད། ཤེས་རབ་ཀྱི་བསླབ་པ་དེ་གཅོད་པར་བྱེད་པ་ལ་ཤེས་རབ་ཀྱི་བསླབ་པ་དེ་རྟེན་ས་གི་གཞི་བརྟན་པོ། ཞི་གནས་ཀྱི་ཏིང་ངེ་འཛིན་བཟང་པོ་ཅིག་ལ་བརྟེན་དགོས། དེ་ལྟ་བུ་ཞི། གནས་ཀྱི་ཏིང་ངེ་འཛིན་བཟང་པོ་དེ་ཡང་དེ་ནས་ཚུལ་ཁྲིམས་ཀྱི་བསླབ་པ་ལ་བརྟེན་དགོས་པ་ཡིན་པས་དེ་ནས་ཐོག་མ་གལ་ཆེ་བ་དེ། ཁྲིམས་ནི་རྒྱུ་དང་མི་རྒྱུའི་ས་བཞིན་དུ་ཟེར་ནས་ཀྱི་ནས་ཡོན་ཏན་ཐམས་ཅད་སྐྱེ་ས་ཀྱི་ཞིང་ས་ལྟ་བུ། ཚུལ་ཁྲིམས་ཀྱི་བསླབ་པ་དེ་ནི་གང་ལས་ཀྱང་གལ་ཆེ་བ། བྱས་ཙང་ད་ཚུལ་ཁྲིམས་ཀྱི་བསླབ་པ་དེ་ལ་སྤྱིར་ང་རང་ཚོ་ནས། སྡོམ་པ་གསུམ་ཀ། སོ་ཐར་བྱང་སེམས་གསང་སྔགས་ཀྱི་སྡོམ་པ་ཚང་མ་ཐམས་ཅད་ནི་ཚུལ་ཁྲིམས་ཀྱི་བསླབ་པ་རེད་པ། དེའི་ནང་ནས་ཡང་དེ་ནས་སོ་སོར་ཐར་པའི། སོ་སོར་ཐར་པའི་དེ་ནས་རིགས་བདུན་ལ་སོགས་པ། དེ་འདྲ་གང་ཡང་རུང་བ་ཞིག་ལ་གནས་ཀྱི་ནི། དེ་དང་འགལ་མེད་སྤྱོད་པ་བྱས་ནས་ཚུལ་བཞིན་དུ་ཉམས་སུ་བླངས་པ་ཡིན་ན། དེ་ནས་དེ་ལྟ་བུ་ཚུལ་ཁྲིམས་ཀྱི་བསླབ་པ་དེ། རྟ་མ་འདུལ་རྟ་དམུ་རྒོད་ཅིག་ནི། འདུལ་བར་བྱེད་པ་ལ་སྲབ་བཏགས་པ་ཅིག་དེ་བྱེད་ཀྱི་ནི་དེ་ནས། ནང་དུ་སེམས་ཞི་བར་གནས་པའི་ཏིང་ངེ་འཛིན་བཟང་པོ་ཞིག་རང་རྒྱུད་ལ་སྐྱེས་ནས། ཏིང་ངེ་འཛིན་བཟང་པོ་ཞིག་རང་རྒྱུད་ལ་སྐྱེས་ཏིང་ངེ་འཛིན་དེ་ཡང་དེ་ནས་རང་གི་དམིགས་པ་ལ་གང་འདོད་འདོད་དུ་མཉམ་པར་བཞག་ཐུབ་ཡས། དེ་ལྟ་བུ་དེ་ནས། དམིགས་པ་ལ་རྩེ་གཅིག་ཏུ་མཉམ་པར་བཞག་པ་དེ། དམིགས་པ་ལ་རྩེ་གཅིག་ཏུ་མཉམ་པར་བཞག་བཞིན་པའི་སྒོ་ནས་ལུས་སེམས་ཤིན་སྦྱངས་ཀྱི་བདེ་བ་ཁྱད་པར་ཅན་འདྲེན་ནུས་པ་དེའི་སྟེང་དུ་སོ་སོར་རྟོག་པའི་ཤེས་རབ་ཀྱིས་དཔྱད་པ་བྱས་ཀྱི་ནས་དེ་ནས། ཤེས་རབ་ཀྱི་རྟོགས་པ་ལྷག་མཐོང་གི་རྟོགས་པ་ཡིན་ནོ་དེ་ནས་བདག་འཛིན་མ་རིག་པ་ཀྱི།

དང་པོ་ཉིད་ནས་ཐེག་པ་ཆེན་པོ་ལ་སྦྱོར་བ་དང། ཐར་པའི་གོ་འཕང་ཐོབ་ནས་སླར་ཡང་ཐེག་པ་ཆེན་པོ་ལ་སྦྱོར་བ་གཉིས་པོ་དེ་དབང་པོ་ལ་དེ་ནས་རྣོ་རྟུལ་གྱི་ཁྱད་པར་ཡོད་པ་ནང་བཞིན་བྱས་ནས་ལམ་བགྲོད་པ་ལ་མྱུར་བུལ་གྱི་ཁྱད་པར་ཤིན་ཏུ་ཆེན་པོ་ཡོད་ཆེན་པོ་ཡོད་ཙང་དང་པོ་ཉིད་ནས་ཐེག་པ་ཆེན་པོ་ལ་སྦྱོར་བ་དེ་ཡིན་ན་གཞན་ལས་ཀྱང་ལྷག་དཔེར་ན་ང་ཚོ་ཆུ་བརྒལ་ཐེངས་གཅིག་གིས་ཕར་བརྒལ་ཡ་མ་ཡིན་པ་ཡང་ཆུ་བརྒལ་ཐེངས་གཅིག་ཆ་ཁ་ཟིག་གཅིག་གིས

བྱམས་སྙིང་རྗེ་གཉིས་པོ་དེ་བསྐྱེད། དེ་ལྟ་བུའི་བྱམས་སྙིང་རྗེ་གཉིས་པོ་དེ་སེམས་ཅན་ཐམས་ཅད་བདེ་བ་ཐམས་ཅད་དང་ལྡན་ན་ཅི་མ་རུང་སྙམ་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་ན་ཅི་མ་རུང་སྙམ་པའི་བློ་དེ་ཡོད་རེད་དེ་ཡེ་ནས་ཁུར་དུ་ལེན་པའི་ལྷག་བསམ་མེད་པ་ཡིན་ན། ཁུར་དུ་ལེན་པའི་ལྷག་བསམ་མེད་པ་ཡིན་ན་རང་གིས་འགན་མི་ཐུབ་འགན་མི་འཁྱེར་བ་དང་བཅས་པ་རེད། འགན་འཁྱེར་མི་ཐུབ་པ་དང་བཅས་པ་རེད། དཔེར་ན་ལས་ཀ་ཆེན་པོ་ཅིག་ཡོད་པ་ཡིན་ན་ལས་ཀ་དེ་བྱེད་དགོས་བསམ་བསམ་བློ་ཅིག་དྲན་པ་མ་གཏོགས་ལས་ཀ་དེ་རང་གིས་འགན་མ་འཁྱེར་ན་ལས་ཀ་དེ་སྟོབས་ཤུགས་ཆེན་པོ་ཡོང་གི་མ་རེད་བ། རང་གིས་འགན་འཁྱེར་བ་ཡིན་ན་ལས་ཀ་དེ་ནི་རང་ཉིད་ཀྱིས་འགན་ཡོངས་རྫོགས་འཁྱེར་ཏེ་ས་ནུས་ཤུགས་གང་ཡོད་བཏོན་བྱས་ནས་བྱེད་ཀྱི་རེད་བ། དེ་ས་ལྷག་བསམ་དེ་ཡིན་ན། ཉན་རང་ལ་ཡང་མེད་པ། ཐེག་པ་ཆེན་པོ་གྱི་ཡོན་ཏན་འབའ་ཞིག་ཡིན་པ་སེམས་ཅན་ཐམས་ཅད་དཔེར་ན་སྡུག་བསྔལ་ཐམས་ཅད་དང་བྲལ་བ་ཅིག་དང་བདེ་བ་ཐམས་ཅད་དང་ལྡན་པ་རང་ཉིད་ཀྱི་ཁུར་དུ་ལེན་ཐུབ་པ་ཅིག། རང་ཉིད་ཀྱི་ཁུར་དུ་ལེན་ཐུབ་པ་རྡོག་དྲིལ་རང་གིས་འཁྱེར་ཐུབ་པ་ཅིག། ད་སེམས་ཅན་ཐམས་ཅད་སྡུག་བསྔལ་ཐམས་ཅད་དང་བྲལ་བ་དང་བདེ་བ་ཐམས་ཅད་དང་ལྡན་པ་རང་གིས་ཁུར་ལེན་བྱས་ནས་དེ་ལྟ་བུའི་འདུན་པ་ཡོད་པ་ཡིན་ན་ཡང་ནི་རང་ལ་ནུས་པ་མེད་པ་དེ་ཤེས་བྱས་ནས་དེ་ལྟ་བུའི་ནུས་པ་དེ་སུ་ལ་ཡོད་ན་ནི་ཉན་རང་དགྲ་བཅོམ་པ་དང།

སྐྱོན་སེལ་ཚུལ་ལ་སོགས་པ་ཚོ་ཤེས་དགོས་པ། དེ་ཤེས་པར་བྱེད་པ་ལ། དེ་ཤེས་བྱས་ནས་ཉམས་སུ་ལེན་དགོས་ཉམས་སུ་ལེན་པ་ལ་ཤེས་དགོས་ཤེས་པ་ལ་ཡང་དང་པོ་ཐོས་དགོས་པ་རེད། ཐོས་ནས་ཉམས་སུ་བླང་དགོས་རེད། མ་ཐོས་པར་ཉམས་སུ་བླང་ཡ་མེད་པ་རེད། ཐོག་མར་ཐོས་དགོས་དགོས་རེད། ཐོག་མར་ཐོས་དགོས། ཐོས་ནས་ཤེས་པར་བྱེད་པའི་དགོས་པ་དེ་ཡང་དེ་ནི་ལག་ལེན་དུ་བསྐྱེལ་བ་དེ་ཡིན་པ་རེད་ལག་ལེན་ལ་བསྐྱེལ་བ་དེ། ཐོས་ནས་ཤེས་པ་དེ་ག་རེ་བྱེད་ཡ་རེད་ཟེར་ན་ལག་ལེན་ལ་བསྐྱེལ་ཡ།

བརྟག་ཞིབ་བྱས་བྱས་ནས་ཞིབ་འཇུག་ཡག་པོ་བྱས་བྱས་ནས་ཐོག་མར་རང་གི་སེམས་དེ་ག་འདྲ་ཅིག་ཡོད་པ་དང་ནི་མ་འོངས་པ་ན་ག་འདྲ་ཅིག་བྱེད་རྒྱུ་འདུག་འདས་མ་འོངས་དུས་གསུམ་ལ་བརྟག་བྱས་ནས་ཁོ་ག་འདྲ་ག་འདྲ་བྱེད་རྒྱུ་འདུག་བརྟག་ཅིག་ནི། ད་ངན་པའི་སྤྱོད་པ་དེ་ཚོ་ལ་བཅོས་ཀྱིན་བཅོས་ཀྱིན་བྱས་ནས་དཔེ་ཆ་དང་མཐུན་གྱི་མཐུན་གྱི་འདུག་མི་འདུག་དཔྱོད་ཀྱིན་དཔྱོད་ཀྱིན་བྱས་བྱས་ནས། དཔེ་ཆ་དེ་ཡིན་ན་མེ་ལོང་དང་འདྲ་བ་བྱས་ནས་མེ་ལོང་དེ་ཡིས་རང་གི་གདོང་ལ་དྲི་མ་ལ་སོགས་པ་ཚོ་འགོས་འདུག་མི་འདུག་བརྟག་དཔྱད་བྱས། ལྟ་ཅི་བྱེད་ཅེ་ན་དྲི་མ་ཡོད་པ་དེ་བ་སེ་གེ་སོད་གེ་བྱེད་དགོས་རོ། དེ་ནོ་ཡི་ཅེ་ན་ནི་ཆུ་ཅི་མེ་ལོང། ཆུ་ཅི་གླེགས་བམ་དུ་མེ་ལོང་ལ་བྱེད་ཅེ་ན་དེ་དུ་ཐོན་གྱི་དུ་མི་འདུག་ལྟ་ཅི་བྱེད་གེ་བྱེད་གེ་བྱེད་ཅེ་ན་ནི་ཉམས་སུ་བླང་གེ་བླང་གེ་བྱེད་པ་ཡིན་ན་རང་གི་སེ་གེ་དྲི་མ་དེ་ཡིན་ན་ཇི་ལྟ་ཇི་ལྟ་དུ་སོང་ཅེ་ནི། དེ་ནི་ས་བློ་གྱི་རྟོག་པ་མཐོ་པོ་ལ་ཡང་རྒྱུར་ཐོགས་གི་ཡོད་པ་རེད། རྒྱུར་ཐོགས་གི་ཡོད་ས་དེ་ལྟ་བུ་དཔེ་ཆ་ཅི་ཡིན་ན་ཉན་པ་དུ་དགོས་དགོས་དཔེ་ཆ་དེ་ཡང།

རྫོགས་པར་གོང་མ་ཚོང་འདུས་བར་བ། རྣམ་པར་ཐམས་ཅད་མཁྱེན་པར་བསྒྲུབས་པའི་ལོངས་ཡོངས་སུ་རྫོགས་པར་གོང་མ་ཚོང་འདུས་བར་བ། ཚོང་འདུས་བར་བ་ལ་ལས་ལ་སྐྱེས་ཡས་ཏེ་ཀ་ལི་ཁ་པོ་ཞི་རག་ཡོད་རོ། ལ་ལས་ལ་སྐྱེས་ཡས་ཀ་ལི་ཁ་པོ་ཡོད་ས་ས་ནི། པའི་སྙོམས་མེད། སྙོམས་མེད་སྤྱི་བོ་གཅིག། པ་འདི་ཨ་ཏི་ཤ་དང་ལྗང་གུ་ཆུ་བྱབ་གཙང་ཁ་བ་ཆེན་པོ་གི་ནི་མན་ངག་མང་པོ་ཅིག་རྫས་དགུ་ཡོད་དེ། གཞུང་ཆེན་པོ་ལ་མེད་པའི་མན་ངག་ཅིག་རྫས་མ་ཡིན་པ་གཞུང་ཆེན་པོ་རྣམས་ལ་དོན་ཐ་དད་ཡོད་པ་དེ་ཚོ་རོ་རོ་བཟོས་བྱས་ནས། ཚུར་རུག་རུག་བཟོས་བྱས་ནས་ང་རང་ཚོ། ལྟོ་ཆས་ཟ་གི་ཡིན་ན་ཟ་བདེ་པོ་ཡོད་ནང་བཞིན་ལས་དང་པོ་པ་རྣམས་ཀྱིས་ལག་ཏུ་བླངས་བདེ་བའི་ཆ་བྱས་བྱས་ནས་ལག་ཏུ་བླངས་གི་ཡིན་ན་བླང་བདེ་བའི་ཆ་བྱས་བྱས་ནས་ཨ་ནི་ལམ་སྒྲོན་ཟེར་ན་མ་གཏོགས་བསྟན་རིམ་ཟེར་ན་མ་གཏོགས་ལམ་རིམ་ཟེར་ན་མ་གཏོགས་དེ་འདྲ་མན་ངག་མཛད་དགོས་ཡོད་དེ་ཡིན་ན་རྒྱུ་མཚན་དེ་ཡིན་པ་རེད་རྒྱུ་མཚན་དེ་མ་གཏོགས་གཞུང་ཆེན་པོ་ལ་མེད་པའི་བརྗོད་བྱ་གསར་པ་ཅིག་གསུང་ཡས་མེད་པ་རེད་གང་ཟེར་ཤིང་རྟ་ཆེན་པོ་རྣམས་ཀྱིས་གསུངས་བཞག་མཁན་གྱི་གཞུང་དེ་ནང་ལ།

ད་ནི་ང་ཚོས་ཉམས་ལེན་ག་འདྲ་ཞིག་བྱེད་པ་ཡིན་ནས་སྐབས་སྐབས་ལ་རྒྱག་ཡས་ཅིག་ཡོང་གི་རེད་བ། དཔེར་ན་རྒྱལ་བའི་གསུང་རབ་ཚང་མ་ཐམས་ཅད་གང་ཟག་གཅིག་སངས་རྒྱས་ཀྱི་གོ་འཕང་སྒྲུབ་ཡས་ཀྱི་ལག་ལེན་ལ་སྐྱེལ་དགོས་སོ། འཚང་རྒྱ་ཡས་ཀྱི་ཐབས་ཤ་སྟག་ཏུ་སོང་བ་རེད་བྱས་རེད་བ། ཐབས་ཤ་སྟག་སོང་བ་ཡིན་ནས་ང་ཚོ་སངས་རྒྱས་ཀྱི་བཀའ་ཤོག་བུ་གཅིག་གཉིས་ཞིག་དཔེར་ན་ལམ་ཁ་འདི་པར་རྙེད་པ་ཡིན་ན་ག་པར་རྒྱག་དགོས་རེད་ཟེར་ན་ལམ་སང་རྒྱག་ཐུབ་ཀྱི་མ་རེད་བ། རྒྱག་ཐུབ་ཡས་ཁྱོན་ནས་མེད་པ་རེད། དེ་རྒྱག་ཐུབ་ཡས་མེད་པ་དེ་ག་རེ་རེད་ཟེར་ན། བྱང་ཆུབ་ལམ་གྱི་རིམ་པ་ལྟ་བུ་དང། བྱང་ཆུབ་ལམ་གྱི་སྒྲོན་མ་ལྟ་བུ་དེ་ལྟ་བུ་ཉམས་སུ་མ་ལེན་པ་དེ་ཡི་སྐྱོན་རེད། བྱང་ཆུབ་ལམ་གྱི་སྒྲོན་མ་དང་བྱང་ཆུབ་ལམ་གྱི་རིམ་པ་ལ་སོགས་པ་ཐོག་མ་ནས་ཉམས་སུ་ལེན་པ་ཡིན་ན་དཔེ་ཆ་ཚིག་ཤོ་ལོ་ཀ་གཅིག་མ་གཏོགས་མེད་པ་ཡིན་ནས་ལམ་ཁ་དེ་པར་ཅིག་རག་པ་ཡིན་ནས་ཏི་ཀ་ཀ་ལི་བ་རྒྱག་ཡས་ཅིག་ཡོང་གི་རེད་བ། སྒོ། སྐྱེས་བུ་ཆུང་ངུའི་ཁ་ཐུག་དགོས་མཁན་ཅིག་ཡིན་ན་སྐྱེས་བུ། སྐྱེས་བུ་ཆུང་ངུའི་ཁ་ཐུག་ལ་རྒྱག་འབྲིང་གི་ཁ་ཐུག་དགོས་མཁན་ཅིག་ཡིན་ན་འབྲིང་ལ་རྒྱག། ཆེན་པོའི་ཁ་ཐུག་དགོས་མཁན་ཡིན་ན་ཆེན་པོ་ལ་རྒྱག་ཆོག་ཆོག་དེ་འདྲ་ཅིག་ཡོང་གི་རེད་བ་དཔེར་ན་ཤོག་བུ་གཅིག་དང་ཡང་ན་ནི་ཤོ་ལོ་ཀ་གཅིག་ཙམ་གྱི་དེ་འདྲ་ཅིག་རྙེད་པ་ཡིན་ན། དེ་ལྟ་བུ་བྱང་ཆུབ་ལམ་གྱི་རིམ་པ་ལ་སོགས་པ་དེ་ཚོ་གང་ཡང་མེད་པ་ཡིན་ན། ཤོ་ལོ་ཀ་གཅིག་རྙེད་པ་ཡིན་ན་འདྲ་དཔེ་ཆ་ཐུང་ཐུང་ཅིག་རྙེད་པ་ཡིན་ན་འདྲ་དཔེ་ཆ་རིང་པོ་ཅིག་ཤོག་བུ་གཅིག་ཙམ་རྙེད་པ་ཡིན་ན་འདྲ་དེ་ལག་ཏུ་འབྱོར་མ་ཐག་རང་གིས་ཚུར་ཉམས་ལེན་ལ་རྒྱག་ཡས་དེ་རྩ་བ་ནས་ཡོད་མ་རེད་པ། ཉམས་ལེན་ལ་རྒྱག་ཡས་དེ་མེད་པ་དེ་ང་རང་ཚོ་མངོན་སུམ་དུ་མཐོང་གི་འདུག་བ།

ཨ་དེ་འདྲ་ཡིན་ཙང་སངས་རྒྱས་ཀྱི་བཀའ། ཡི་གེ་སྣ་གཅིག་ཅིག་ཡིན་ནས་དེ་ནས། རང་ཉིད་ཀྱི་འཚང་རྒྱ་བའི་ཉམས་ལེན་ལ་རྒྱག་དགོས་ཟེར་དུས་ངེས་པར་དུ་ཡང་ལམ་རིམ་དང་ཕྲད་དགོས། དེ་ལྟ་བུ་དཔལ་མཉམ་མེད་ཇོ་བོ་ཆེན་པོས་མཛད་པའི་མན་ངག་དེ་ལྟ་བུ་ཞིག་མ་ཕྲད་ན་ཡང་ནི་ཡོང་ཡས་ཁྱོན་ནས་མེད་པ་ཅིག་རེད་ཡོན་ཡན་ཆོད་ནི་མེད། རྒྱག་ཤེས་ཡས་ཁྱོན་ནས་མེད། ཨ་དེ་ལྟ་བུ་མན་ངག་ཅིག་དང་ཕྲད་པ་ཡིན་ན་དེ་ནི་ལས་དང་པོ་པ་རྣམས་ཀྱིས་རྒྱག་ཆོག་ཆོག་ཅིག་ལག་ལེན་ལ་རྒྱག་ཆོག་ཆོག་ཡོང་གི་རེད། ཨ་དེ་ཡིན་ཙང་ད་རེས་ནི།

པོ་ཟེར་མཁན་དེ་ད་མན་ངག་ཡིན་ན་ནི་རྒྱས་ཤོས་ཅིག་དང། ལག་ཏུ་བླང་བདེ་ཤོས་དང་ཡག་ཤོས་ཡག་ཤོས་ཅིག་ཡིན་པ་རེད་ད་ཡག་ཤོས་དེ་ང་ཚོས་མཆོག་ཏུ་གྱུར་པ་དེ་དེ་ཡིན་པར་སྨྲ། རབ་དེ་ནས་རྗེ་བདག་ཉིད་ཆེན་པོ་སྐུ་མྱ་ངན་ལས་འདས་ཚར་ནས་ལོ་མང་པོ་ཅིག་བར་དུ་བྱང་ཆུབ་ལམ་གྱི་རིམ་པ་ཆེན་པོ་ཁོ་རང་རང་ཉམས་ལེན་བྱས་མ་གཏོགས་མན་ངག་ལོགས་སུ་བསྒོ་མཁན་ཡོད་མ་རེད་ལ་མན་ངག་ལོགས་སུ་ཡོད་ཡོད་མ་རེད། མེད་པ་རེད་ད་ག་རང་ཉམས་སུ་ལེན་ན་འགྲིག་པ་རེད། ད་ནང་བཤད་ཡོད་ཚུལ་ན་གདུལ་བྱ་དེ་དབང་པོ་རྟུལ་རུ་རྟུལ་འགྲོ་བ་མ་ཟད་པ། དཔེ་ཆ་པོ་ཏི་ཆེན་པོ་དེ་འདྲ་མཐོང་དུས་ཀོ་ལེ། པོ་ཏི་ཆེན་པོ་དེ་འདྲ་མཐོང་དུས་ཀོ་ལེ་ཀློག་སྙིང་མ་འདོད་ཡས་ཅིག་དང་གལ་སྲིད་ཀློག་པ་ཡིན་ནའི་ལམ་སང་ཨ་ནི་རང་གི་ཉམས་ལེན་ལ་སྦྱར་མི་ཚུགས་ཡས་དེ་འདྲའི་དུས་སྐབས་ཅིག་ཤར། དེ་འདྲའི་དུས་སྐབས་ཅིག་ཤར་དུས་ཀོ་ལེ། རྒྱལ་བ་སྐུ་ཕྲེང་གསུམ་པ་རྒྱལ་བ་བསོད་ནམས་རྒྱ་མཚོས་ཀྱིས་ལམ་རིམ་གསེར་ཞུན་མ་ཟེར་མཁན་དེ་མཛད་གནང་ཅིག། ལམ་རིམ་གསེར་ཞུན་མ་དེ་ད་ལྟ་ང་རང་ཚོ་དེ་གི་འགྲེལ་པ་རེད་བ་ལམ་རིམ་བསྡུས་དོན་གྱི།

མྱུར་ལམ་དམར་ཁྲིད་མཛད་ཅིང་པཎ་ཆེན་བློ་བཟང་ཡེ་ཤེས་ཀྱིས་མྱུར་ལམ་དམར་ཁྲིད་མཛད་པ་རེད། ད་གསེར་ཞུན་མ་དེའི་འགྲེལ་པ་དེ་ལ། རྒྱལ་བ་ལྔ་པ་བློ་བཟང་རྒྱ་མཚོས་ཀྱིས་དེ་ནས། འཇམ་དཔལ་ཞལ་ལུང། འཇམ་དཔལ་ཞལ་ལུང་མཛད་བྱས། འཇམ་དཔལ་ཞལ་ལུང་མཛད་བྱས་ནས་ད་དེའི་སྐབས་ལ།

ལྷོ་བརྒྱུད་ལ་ཕར་མཆེད་ཡས་ཅིག་དང་དབུས་བརྒྱུད་དབུས་བརྒྱུད་ལ་ཕར་མཆེད་ཡས་ཅིག་གཉིས་ཆགས་ཏེ། གཉིས་ཆགས་ཏེ། གཉིས་ཆགས་ཏེ་ཀོ་ལེ་ནང་ཤེད་ཚིག་ན་དཔེ་ཆ་མི་འདྲ་གཉིས་ཆགས་པའི་རོ། དེ་དེ་ཀོ་ལེ་ནི་རྒྱལ་བ་ལྔ་པ་ཆེན་པོ་རང་གི་ཞལ་ལས་ཐོན་བྱས་ནས་ནི་དཔེ་ཆ་མི་འདྲ་གཉིས་ཆགས་ཀྱི་དོ་དེ་ག་འདྲ་རེད་ཟེར་ཏེ། ནི་མན་ངག་མི་འདྲ་གཉིས་དེ་རྒྱལ་བ་ལྔ་པ་ཆེན་པོ་རང་གིས་གནང་ནས་ནི་ལྷོ་བརྒྱུད་ལམ་རིམ་ཟེར་མཁན་དང། དབུས་བརྒྱུད་ལམ་རིམ་ཟེར་མཁན་བྱས་འཇམ་དཔལ་ཞལ་ལུང་གཉིས་ཆགས་མཁན་རེད་ནས། དེས་འཇམ་དཔལ་ཞལ་ལུང་ཆེ་ཆུང་གཉིས་ཆགས་བདེན་ལོང་དང།

བློ་བཟང་དོན་གྲུབ་ཟེར་མཁན་དེ་འོང་ཁོང་གིས་ལྷག་མཐོང་ཆེན་པོ་གི་མཆན་མཛད་ནས་ལྷག་མཐོང་ཆེན་པོའི་སྐབས་སུ་དེ་མཆན་བཞི་འཛོམས་པ་རེད་དེ་ཡན་ཆད་དེ་མཆན་གསུམ་མ་གཏོགས་ཡོད་མ་རེད། བ་སོ་ལྷ་དབང་ཆོས་རྗེ་གི་མཆན་གཅིག་བྱས། དེ་ནས་ངག་དབང་རབ་བརྟན་གི་མཆན་གཅིག་བྱས་ཀུན་མཁྱེན་འཇམ་དབྱངས་བཞད་པ་གིས་ས་བཅད། ས་བཅད་དེ་ལམ་རིམ་ས་བཅད་དེ་ནས་ལམ་རིམ་ཆེན་པོ་ས་བཅད་ཐོག་ནས་བས་ཡོངས་རྫོགས་སྒང་ག་ས་བཅད་ཐོག་ནས་བསྡུ་ཐུབ་པ་བྱས། ཨ་དེ་འདྲ་ཅིག་བཟོས་བྱས་ནས་མཆན་བཞི་སྦྲགས་ཟེར་མཁན་དེ་གཏོགས་སུ་བྱུང་བ་རེད། ད་དེའི་རྗེས་སུ་ཕུར་ལྕོག་ངག་དབང་བྱམས་པ་གིས་དེ་ནས་ལམ་རིམ་ནས།

རླབས་ཆེན་པོ་དེ་འདྲ་ཐུགས་བསྐྱེད་མཛད་བྱས་ནས་ལམ་རིམ་ལ་འཆད་ཉན་བྱེད་དགོས་གསུངས་སོ་ནམ་ཅི། ལམ་རིམ་ལ་འཆད་ཉན་གནང་སྟེ་ཀོ་ལེ་ནི་བྱང་ཆུབ་ཀྱི་སེམས་ལ་བས་མྱོང་བ་ཐོན་པ་ཅིག་ཡག་པོ་ཅིག་མ་སྦྱངས་ན་ཡོང་གི་མི་འདུག་གསུངས་སོ་ནམ་ཅི་ཐུགས་ལ་དགོངས་བྱས་ནས་དྭགས་པོ་བླ་མ་རིན་པོ་ཆེའི་སྐུ་མདུན་ལས། དགུང་ལོ་ཡར་ཙམ་སླེབས་ནས་ཆོས་ཀྱི་འཁོར་ལོ་ཞེ་དྲག་བསྐོར་ཚར་ཏེ་ཨ་ནི་རྗེས་ནས། དྭགས་པོ་བླ་མ་རིན་པོ་ཆེའི་སྐུ་མདུན་ལ་ལམ་རིམ་གྱི་མྱོང་བ་སྦྱོང་གར་ཕེབས་པ། དེ་གོང་ལ་དྭགས་པོ་བླ་མ་རིན་པོ་ཆེའི་སྐུ་མདུན་མང་པོ་ཕེབས་ཚར་རེད་དེ་ཧིན་སར་ཕེབས་པ་ཙམ་མ་གཏོགས་ལམ་རིམ་གྱི་མྱོང་བ་ཐོན་པའི་སྒོ་ནས་སྦྱང་ཐུབ་མ་མྱོང་ཡིན་པ་རེད། ད་རྗེས་མ་བས།

དེ་ནས་ཕ་གི་ཕ་ཤཱཀ་ཚོས་ཟེར་བ་དེ་འདྲ་གྱིས་བྱས་ནས་སྒོ་དེ་ཡོད་ད་ད་རེས་མགྲོན་གྱི་གཙོ་བོ་དེ་ཁྱོད་རང་ཡིན། ཁྱོད་རང་ད་རེས་སྐལ་ལྡན་དེ་ཚོ་ཚོ་ཕེབས་ཤོག་ཟེར་ནས་ཨ་ནི་དེ་ནས། སློབ་མ་ལ་ཆོས་ཀྱི་འཁོར་ལོ་བསྐོར་བ་དེ་ཚོ་ཡོངས་སུ་རྫོགས་པ་གང་ཐག་བཅད་བྱས་ནས། ཆོས་ཞུ་ག་ཕེབས་ནས། ཆོས་ཞུ་ག་ཕེབས་བྱས་ནས། ཞུས་པ་ཙམ་མ་ཡིན་པ། ཉིན་རེ་ཉིན་རེ་ལག་ལེན་ལ་འཁྱེར་བྱས་ནས་སྒོམ་རྒྱག་གིན་རྒྱག་གིན་བྱས་ནས་རྟོགས་པ་རྒྱུད་ལ་འཁྲུངས་པ་བྱས་བྱས་ནས། ཨ་ནི་ཚུར་ཕེབས་ནས་དེ་ནས་གཞས་ནས་ལ་ལས་ག་རེ་ཟེར་དགོས་ན་ཆོས་འཆད་ཉན་གནང་དུས་ཁོ་ལ་བརྟེན་རྒྱ་ཆེན་པོ་ཞེ་དྲག་ཡོང་གི་ཡོད་པ་རེད་ཨ་རྒྱ་ཆེན་པོ་ཞེ་དྲག་འཆད་ཉན་གནང་བྱས་ནས་དེའི་སྐབས་ལ་ད་ལམ་རིམ་དེ་དཔེ་མི་སྲིད་དར་སོ་ཆེན་པོ་ཞེ་པོ་ཞིག་བྱུང་ནས་ད་ལྟ་དེ་ནས་དེའི་ཁ་ཐུག་དེ་ཡིན་མི་འདྲ་སྐུ་ཚེ་དགུང་ལོ་ལྔ་བཅུའི་རྩ་གྲངས་ལ་ཡར་ཕེབས་ཀྱི་སྐབས་དེ་དུས་ཆུ་བཟང་རི་ཁྲོད་ནང་གནང་བའི་ཁ་ཐུག་དེ་ནས་ལམ་རིམ་འཇམ་དཔལ་ཞལ་ལུང་ཆེ་ཆུང་གཉིས་བཅས་བདེ་ལམ་དང་མྱུར་ལམ་གཉིས་བཅས་ཨོ་འདི་བཞི་པོ་དེ་སྦྲགས་བྱས་ནས།

དེ་ཨ་ནི་སྔ་མ་ནས་ལམ་རིམ་མང་པོ་ཞུས་མྱོང་མཁན་དེ་ཚོ་ཡིན་ན་དེ་འདྲ་དགོངས་པ་བཞེས་རོགས་བྱེད་ཨ་ལེ་ང་བཤད་ཡས་དེ་ཡིན་ན་མི་མང་པོ་ཡིན་ན་འདྲ་མི་ཉུང་ཉུང་ཡིན་ན་འདྲ་ཀ་ཁ་ནོ་ཞིག་བྱེད་ཀྱི་འདུག་པ་རྩ་བ་ཁོ་རང་སྤྱི་ཡས་མ་ལུས་པ་བྱེད་ཀྱི་འདུག་རག་པ་རག་པ་དེ་ཚོ་མ་ལུས་པ་བྱེད་ཀྱི་འདུག་ཆོས་བཤད་ཡས་ད་མ་སྔར་མ་བཤད་པ་ཅིག་བཤད་ཡས་ཡོད་མ་རེད་སྔར་མ་གོ་བ་ཅིག་གོ་ཡས་ཅིག་ཏན་ཏན་ཡོང་ཐག་ཆོད་ཡོང་གི་རེད་སོང་སོང

ད་ནི་སྨྲས་པ་འོ་མ་དེ་ལ་མ་སྤོགས། ཨོ་དེ་འདྲ་ཅི་ནི་དྲི་ཡ་ཇི་ཡོད། དེ་ཞེ་དྲག་དང། ལོ་དང་ཟླ་བ་མང་པོ་དགོས་ཡ་དེ་རེད་ད། རྟོགས་པ་དོན་དུ་གཉེར་བ་ཚོ་ཡི་དེ་ཇི་ཡོད་དེ་ང་ཚོ་དེ་འདྲ་མེད་པ་ཆ་ཉིན་རེ་ཉིན་རེ་གི་མྱོང་བ་བཅངས་པ་ཡིན་ན། དཔེ་ཆ་ཁྲིད་ཁྲིད་ཁུལ་ད་གར་བ་ཚིག་ཉིན་དཔེ་ཆ་ཁྲིད་ཁྲིད་ཁུལ་དགེ་བཤེས་རྩ་ལ་དཔེ་ཆ་ཁྲིད་ཁྲིད་ཁྲིད་དགེ་བཤེས་ཁ་ནག་ནག་བ་དང་ཤེ་ཤེ་ཕར་སླེབས་ཚེ་ཁོ་ལ་དཔེ་ཆ་དེ་ཕ་ཟུར་དུ་བཞག་བྱས་ནས་ནི། ལས་ཀ་ཡིན་མ་ཅི་ཇི་ཡོད་དེ་འདྲ་བྱས་སོང་ན་དེ་རིང་ཁྲིད་བཞག་གི་དེ་སང་ཉིན་རེ་དེ་ཁོ་ལ་བརྗེད་འགྲོ་གི་འདུག་བ་ང་ཚོ་བརྗེད་འགྲོ་གི་འདུག་དེ་ན་ང་ལས་ཆ་ཆ་བི་ད།